གལ་ཏེ་ཁྱེད་རང་ལ་ཕྲུ་གུ་ཆུང་ཆུང་ཡོད་བཞིན་དུ་སློབ་སྦྱོང་དང་ལས་ཀ་གནང་གི་ཡོད་ཚེ། ཕྲུ་གུ་ལྟ་སྐྱོང་ཆེད་གཞུང་གིས་རོགས་སྐྱོར་གནང་གི་ཡོད། དེ་ཡང་ཁྱེད་ཀྱི་གནས་སྟངས་དང་ཁྱིམ་ཚང་གི་ཁྱོན་བསྡོམས་ཡོང་འབབ་ལ་གཞིགས་ནས་གཞུང་གིས་རོགས་སྐྱོར་ཁག་མི་འདྲ་བ་མཁོ་སྤྲོད་གནང་གི་ཡོད་པ་རེད། Sara Gardiner ལགས་ནི་ཕྲུ་གུ་གསུམ་གྱི་མ་ཡིན་པ་དང་ཁོང་གི་བུ་ཆེ་ཤོས་དེ་ལོ་བདུན་དང་བུ་མོ་ལོ་བཞི་དང་ཕྱེད་ཀ་ཕྲུ་གུ་ཆུང་ཤོས་ཟླ་བ་དགུ་ཙམ་ཡིན་འདུག། ཁོང་མོ་ཚོང་ལས་ཤིག་གི་སྦྱིན་བདག་ཡིན་པས་འདས་པའི་ལོ་དྲུག་ནང་ཕྲུ་གུ་གཉིས་པ་དང་གསུམ་པ་སྐྱེས་སྐབས་ཁྱོན་བསྡོམས་ཟླ་བ་བརྒྱད་ཙམ་གུང་གསེང་སྡོད་པ་ལས་དེ་མིན་ལས་ཀ་མུ་མཐུད་གནང་ཡོད་པ་རེད། དེ་ཡང་ཁོང་མོས་ཕྲུ་གུ་ལྟ་སྐྱོང་ཆེད་གཞུང་གིས་རོགས་སྐྱོར་འདྲ་མིན་ཞིག་མཁོ་སྤྲོད་གནང་གི་ཡོད་པས་ཁོང་མོར་མུ་མཐུད་ལས་ཀ་བྱེད་ཐུབ་པའི་རང་དབང་ཡོད་ཚུལ་འགྲེལ་བརྗོད་གནང་དོན།

ཕྲུ་གུ་ལྟ་སྐྱོང་ཞབས་ཞུ་ཁག་མི་འདྲ་བར་དགེ་སྐྱོན་གཉིས་ཀ་ཡོད་པས་འདས་པའི་ཉམས་མྱོང་བརྒྱུད་ཞབས་ཞུ་དེ་དག་ཁག་མཉམ་འབྲེལ་ཐོག་བེད་སྤྱོད་བྱེད་དགོས་པ་ཤེས་སོང། ཡང་འབུམ་རམས་པ་ལྕམ Ros Baxter ལགས་ནི་ཤེས་རིག་ལྷན་ཁང་གི་ཕྲུ་གུ་གཅེས་སྐྱོང་སྡེ་ཚན་གྱི་དྲུང་ཡིག་གཞོན་པ་ཡིན་པ་དང་ཁོང་གིས་ཨོ་སི་ཀྲི་ལི་ཡའི་ནང་ཕ་མ་ཚོར་ཕྲུ་གུ་ལྟ་སྐྱོང་ཞབས་ཞུ་གདམ་ག་འགའ་ཤས་ཡོད་པར་འགྲེལ་བརྗོད་གནང་ཡོད་པ་རེད།

ཡང་གདམ་ག་གཞན་ཞིག་ནི Family Day Care ཞེས་པ་དེ་ཡིན་འདུག་ཡང་ལྕམ Baxter ལགས་ཀྱིས་འགྲེལ་བརྗོད་གནང་དོན། We also have Family Day Care and that's a type of childcare that's ང་ཚོར་གདམ་ག་གཞན Family Day Care ཞེས་པ་དེ་ཡོད་པ་ཡིན། དེའི་བརྒྱུད་ཕྲུ་གུ་ལྟ་སྐྱོང་མཁན་གྱི་ཁྱིམ་དུ་ཞབས་ཞུ་གནང་གི་ཡོད། ཁྱེད་ཀྱིས་ཕྲུ་གུ་ལྟ་སྐྱོང་མཁན་ཞིག་གི་ཁྱིམ་དུ་བཅོལ་ནས་དེར་ཕྲུ་གུ་ལྟ་སྐྱོང་གནང་གི་ཡོད། ཁྱིམ་དུ་ལྟ་སྐྱོང་གནང་མཁན་མང་ཆེ་ཤོས་ཤིག་བུད་མེད་ཡིན། ཡང་དེ་མིན་སློབ་གྲྭ་གྲོལ་རྗེས་ཕྱི་དྲོ་ཆུ་ཚོད་གསུམ་པ་ནས་དྲུག་པ་བར་དང། སློབ་གྲྭ་མ་ཚུགས་གོང་སྔ་དྲོ་ཆུ་ཚོད་དྲུག་དང་ཕྱེད་ཀ་ནས་དགུ་པའི་བར་དེ་བཞིན་སློབ་གྲྭའི་གུང་གསེང་སྐབས་སུ་ཕྲུ་གུ་ལྟ་སྐྱོང་ཞབས་ཞུ་དགོས་མཁོ་ཡོད་ཚེ་བླངས་ཆོག་པ་ཡིན་འདུག་དེ་ཡང་ཕྲུ་གུ་ལྟ་སྐྱོང་ཞབས་ཞུ་དེ་དག་མེད་སའི་ས་གནས་ཁག་ཏུ In Home Care ཞེས་པ་དེར་ཕྲུ་གུ་རང་ཉིད་ཀྱི་ཁྱིམ་དུ་ལྟ་སྐྱོང་མཁན་མངགས་ཆོག་པའི་མཐུན་རྐྱེན་བསྐྲུན་ཡོད་པ་རེད། ཞབས་ཞུ་དེ་ནམ་རྒྱུན་གྱི་ཞབས་ཞུའི་རིགས་ལས་ཐག་རིང་སར་གནས་བསྡད་ཡོད་པའི་ཕ་མ་རྣམས་དང་ལས་དུས་བརྟན་པོ་མེད་པ། དེ་བཞིན་ཕྲུ་གུར་དགོས་མཁོ་དམིགས་བསལ་ཡོད་པ་རྣམས་ལ་རན་པོ་ཡོད་འདུག་དེ་བཞིན་ཕྲུ་གུ་ལྟ་སྐྱོང་གི་ཞབས་ཞུ་རིགས་ལྔ་པ་དེ Pre-School ཞེས་པ་དེ་སྔོན་འགྲོའི་སློབ་གྲྭ་ཡིན་པས་ལྕམ Baxter ལགས་ཀྱིས་འགྲེལ་བརྗོད་གནང་དོན།

ཡང་ལྕམ Baxter ལགས་ཀྱིས་སྔོན་འགྲོའི་སློབ་གྲྭ་ཕུད་པའི་ཕྲུ་གུ་ལྟ་སྐྱོང་ཞབས་ཞུ་མཁན་ཁག་ག་དུས་འགོ་བཙུགས་དགོས་པ་དང་མཇུག་སྒྲིལ་དགོས་པའི་སྐོར་སྒྲིག་གཞི་གཏན་འབེབས་མེད་པས་ཕ་མ་སྒེར་སོ་སོའི་གནས་སྟངས་དང་དགོས་མཁོར་རག་ལུས་པ་ཡིན་ཞེས་གསུངས་ཡོད་པ་རེད། དེ་བཞིན Gardiner ལགས་ཀྱིས། ཁོང་མོའི་ཕྲུ་གུ་རྣམས་ཆུང་དུས Family Day Care ནང་བཅོལ་ཡོད་པས་ཕན་ཐོགས་ཆེན་པོ་བྱུང་ཞེས་ཁོང་གིས་གསུངས་དོན།
ངའི་ཕྲུ་གུ་ལོ་གཉིས་ཅན་དེར་ཕྲུ་གུ་ལྟ་སྐྱོང་གི་ཞབས་ཞུ་འཚོལ་སྐབས། ང་རང་གནས་སྡོད་བྱེད་སའི་ཉེ་འཁོར་ལ་ལོ་དེའི་ཕྲུ་གུ་ལ་དམིགས་པའི་ཉིན་མོའི་ལྟ་སྐྱོང་ཁང་དུས་ཡུན་རིང་བ་རག་མ་བྱུང། དེར་བརྟེན་ངས Family Day Care ལྟ་སྐྱོང་ཁང་འཚོལ་བ་ཡིན། ཞབས་ཞུ་དེའི་བརྒྱུད་ཕྲུ་གུ་གཞན་གསུམ་ལས་མེད་པ་དང་ཁོ་ཚོའི་ལོ་ཚད་འདྲ་བོ་ཡོད་པས་དགེ་མཚན་ཆེན་པོ་ཡོད་པ་མཐོང་བྱུང། འོན་ཀྱང། གལ་ཏེ་ལྟ་སྐྱོང་མཁན་དེ་ན་བ་དང་ཁོང་གི་ཕྲུ་གུ་ན་བ་ཡང་ན་ཁོང་གུང་གསེང་ཕྱིན་པས་སྒོ་བརྒྱབ་པ་ཡིན་ཚེ་ང་ཚོར་ལྟ་སྐྱོང་ཆེད་ཐབས་ལམ་གཞན་མེད་པས་འགོག་རྐྱེན་ཆེ་ཤོས་དེ་ཡིན། ཡང Gardner ལགས་ཀྱིས་ཁོང་གི་ཕྲུ་གུ་སྔོན་འགྲོའི་སློབ་གྲྭར་བསྐྱོད་ཡོད་པས་དེས་སློབ་ཆུང་འགོ་ཚུགས་པར་ཕན་ཐོགས་ཆེན་པོ་བྱུང་ཞེས་ཁོང་གིས་གསུངས་དོན།

སློབ་ཆུང་འགྲིམ་རན་པའི་ཕྲུ་གུ་རྣམས་ལ་དམིགས་ནས་འགན་འཁུར་བླངས་སྟངས་དང་རང་དབང་ངང་ལས་དོན་སྒྲུབ་སྟངས། དེ་བཞིན་སློབ་གྲྭར་དངོས་སུ་སྐྱོད་འགོ་ཚུགས་སྐབས་དགའ་སྐྱིད་ལྡན་པ་ཡོང་ཆེད། རྩལ་འདྲ་མིན་སློབ་སྟོན་བྱེད་ཀྱི་ཡོད། དེ་ཡང KU ཞེས་པ་ནི་ཁེ་མེད་ཚོགས་པ་ཞིག་ཡིན་པ་དང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཚོགས་པ་དེའི་བརྒྱུད་སྔོན་འགྲོའི་སློབ་གྲྭ་དང་ཕྲུ་གུ་ལྟ་སྐྱོང་ཞབས་ཞུ་ཁང་ཁག་བརྒྱ་དང་ལྔ་བཅུ་སྟངས་འཛིན་གནང་གི་ཡོད་འདུག། ལྕམ Baxter ལགས་ཀྱིས་སྤྱིར་ཨོ་སྟྲེ་ལི་ཡའི་ནང་ཕྲུ་གུ་ཞིག་སྔོན་འགྲོའི་སློབ་གྲྭ་དང་ཉིན་མོའི་ལྟ་སྐྱོང་ཁང་གང་དུ་བསྐྱོད་ཀྱི་ཡོད་ཀྱང་གཏན་འབེབས་སྦྱོང་ཚན་གཅིག་པ་སློབ་ཁྲིད་བྱེད་དགོས་པ་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། ཨོ་སྟྲེ་ལི་ཡའི་གཞུང་གི་ངོས་ནས་མངའ་སྡེ་དང Territory ཡོངས་ཀྱིས་ཕྲུ་གུ་ཆུང་ཆུང་རྣམས་སློབ་གྲྭར་གྲ་སྒྲིག་བྱས་སློབ་ཁྲིད་བྱེད་དགོས་པའི་སློབ་ཚན་ཁག་ཅིག་གཏན་འབེབས་བྱས་ཡོད་པས་ཕྲུ་གུ་ཞིག་སྔོན་འགྲོའི་སློབ་གྲྭ་དང་ཉིན་མོའི་ལྟ་སྐྱོང་ཁང་གང་ཞིག་ཏུ་བསྐྱོད་ཀྱི་ཡོད་མིན་ལ་མ་ལྟོས་པར་འཆར་འགོད་བྱས་པའི་སློབ་ཚན་དེ་དག་སློབ་ཁྲིད་བྱེད་དགོས་པ་ཡིན། སྤྱི་བཏང་བྱས་ན་སྔོན་འགྲོའི་སློབ་ཁྲིད་ཚད་བཀག་ཆུ་ཚོད་དྲུག་བརྒྱ་ཡིན་པས་དེ་སློབ་ཆུང་མ་འགྲིམས་པའི་ལོ་གཅིག་གི་ནང་བདུན་ཕྲག་རེར་ཆུ་ཚོད་བདུན་དང་ཕྱེད་ཀ་ཙམ་ཡིན། འོན་ཀྱང་ཕྲུ་གུ་འགའ་ཤས་ཆུ་ཚོད་བཅུ་ནས་བཅུ་གཉིས་བར་ཉིན་མོའི་ལྟ་སྐྱོང་ཁང་དུ་བསྐྱོད་ཀྱི་ཡོད་པས་ཁོ་ཚོའི་སློབ་ཁྲིད་འཆར་གཞི་མི་འདྲ་བ་ཡོང་སྲིད་པ་རེད།

དེ་མ་ཟད་ཉིན་མོའི་ཕྲུ་གུ་ལྟ་སྐྱོང་ཁང་ནང་ཕྲུ་གུ་ཞིག་ཉིན་གང་བསྐྱོད་ཀྱི་ཡོད་པས་ཁྱེད་ཀྱིས་ཆུ་ཚོད་བཅུ་གཉིས་ཡོངས་ལྟ་གླ་སྤྲོད་དགོས་པ་དང་སྐབས་རེར་ཁ་ལག་དང་མཐུན་རྐྱེན་གཞན་ཆེད་དུ་ཡང་རིན་པ་སྤྲོད་དགོས་པ་ཡིན། ཡང་ལྕམ Baxter ལགས་ཀྱིས། ཉིན་མོའི་ཕྲུ་གུ་ལྟ་སྐྱོང་ཁང་དང་སློབ་གྲྭའི་དུས་ཚོད་རྗེས་ཀྱི་ལྟ་སྐྱོང་ཁང། ཁྱིམ་དུ་ལྟ་སྐྱོང་ཞབས་ཞུ། སྔོན་འགྲོའི་སློབ་གྲྭ་སོགས་ཞབས་ཞུ་ཡོངས་ཨོ་སི་ཀྲི་ལི་ཡའི་གཞུང་གིས་མ་དངུལ་གནང་གི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། We the Commonwealth Government། སྔོན་འགྲོའི་སློབ་གྲྭ་ཆེད་ང་ཚོའི་གཞུང་གིས་མངའ་སྡེ་སོ་སོར་མ་དངུལ་སྤྲོད་ཀྱི་ཡོད། ཡང་ཉིན་མོའི་ཕྲུ་གུ་ལྟ་སྐྱོང་ཁང་དང་སློབ་གྲྭའི་དུས་ཚོད་རྗེས་ཀྱི་ལྟ་སྐྱོང་ཁང། ཁྱིམ་དུ་ལྟ་སྐྱོང་ཞབས་ཞུ་སོགས་ཀྱི་ཆེད་དུ་གཞུང་གིས་རོགས་དངུལ་སྤྲོད་ཀྱི་ཡོད་ཀྱང། ཕ་མའི་ངོས་ནས་དངུལ་མི་ཉུང་བ་ཞིག་སྤྲོད་དགོས་པ་ཡིན། དཔེར་ན་ཕྲུ་གུ་ལྟ་སྐྱོང་ཆེད་ཆུ་ཚོད་རེར་སྒོར་བཅུ་ཡིན་ཚེ་གཞུང་གིས་རོགས་དངུལ་ག་ཚོད་སྤྲོད་ཀྱི་ཡོད་མིན་དེ། ཁྱིམ་ཚང་སོ་སོའི་ཁྱོན་བསྡོམས་ཡོང་འབབ་ལ་རག་ལུས་པ་ཡིན།

དཔེར་ན། ཉིན་མོའི་ལྟ་སྐྱོང་ཁང་ཞིག་གི་ཆུ་ཚོད་ལ་སྒོར་བཅུ་ཡིན་ཚེ། དེའི་བརྒྱ་ཆ་བརྒྱད་ཅུ་གྱ་ལྔ་སྟེ་སྒོར་བརྒྱད་དང་པད་ཤག་ལྔ་བཅུ་གཞུང་གིས་སྤྲོད་པ་དང་ལྷག་མ་སྒོར་གཅིག་དང་པད་ཤག་ལྔ་བཅུ་རང་ངོས་ནས་སྤྲོད་དགོས་པ་ཡིན། ཡང་གལ་ཏེ་ཁྱེད་ཀྱི་ཡོང་འབབ་ཁྱོན་བསྡོམས་ཚད་མཐོ་ཤོས་ཁོངས་སུ་ཡིན་ཚེ། ཁྱེད་ལ་རོགས་དངུལ་བརྒྱ་ཆ་སུམ་ཅུ་ཙམ་ལས་ཐོབ་ཀྱི་མེད་པས་ཆུ་ཚོད་གཅིག་གི་གླ་སྒོར་བཅུ་ལས་གཞུང་གིས་སྒོར་གསུམ་ལས་སྤྲོད་ཀྱི་མེད། དེ་ཡང་གཞུང་གི་རོགས་དངུལ་ཐོབ་པར་ཁྱེད་རང་ལས་ཀ་དང་སློབ་སྦྱོང། ལག་ཤེས་སྦྱོང་བརྡར་དང་བླངས་ལས་ཀ་ཁག་ཅིག་སོགས་ནང་མཉམ་ཞུགས་བྱེད་དགོས་པ་ཡིན། དེ་བཞིན་སྐབས་རེར་ཕྲུ་གུ་ལྟ་སྐྱོང་དང་སྔོན་འགྲོ་སློབ་གྲྭའི་ནང་རང་ཉིད་ཀྱི་ཕྲུ་གུ་བཅོལ་བར་སྒུག་ཡུན་ལོ་གཉིས་ཙམ་ཡོད་པས་ཁྱེད་ཀྱིས་སྔ་ས་ནས་ཐོ་འགོད་བྱེད་ན་ལེགས་ཤོས་ཡིན་འདུག་ཡང་ཕྲུ་གུ་ལྟ་སྐྱོང་ཆེད་གཞུང་ནས་རོགས་སྐྱོར་ཐོབ་པར་ཕ་མ་གཉིས་གང་རུང་ཞིག་ཨོ་སྟྲེ་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི། ཡང་ན་དམིགས་བསལ་གྱི་ཐོངས་མཆན་ལག་འཁྱེར་དང་གནས་སྐབས་སྲུང་སྐྱོབ་ཐོངས་མཆན་ཡོད་པ་དགོས་འདུག་ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཨོ་སྟྲེ་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།